གཉིས་པ། ཡུལ་ལྗོངས་ཞིབ་འབྲི་གི་སྟེང་ལ་ཉམས་ལྡན་པ། གསུམ་པ། ཉམས་དེ་རྩོམ་གྱི་བསྟན་དོན་དང་ཁ་འཕྲོད་པ། དེ་བཞིན་བྱ་ན་རེ། ནང་འབྲི་བྱ་གང་ཞིག་གསལ་བར་བྱ་བ་གསལ་བར་བྱ་བ་སོགས་གོང་དུ། ད་འོ་ཟེ། རྩོམ་པ་པོ་གིས་བྲིས་ན། ཁྱོད་རང་གིས་རྩོམ་པ་པོ་གིས་བྲིས་པའི་ནང་གི་ཡུལ་ལྗོངས་ཞིབ་འབྲི་གི་ཆ་དེ་བལྟས་ན་ད་སེམས་ཟིག་ཨོ་འདི་རྩྭ་ཐང་འདི་དང་འདི་མོ་གི་ཡག་པ་ཟིག་རེད་ལ་ཟེ་ཡང་ན་འདི་མོ་ཟིག་རེད་ལ་སྙམ་པའི། དེ་ལྟ་བུའི་ཉིད་ལ་བག་ཆགས་དུ་སེམས་ལ་གསལ་བོ་ཟིག་སྟེར་ཐུབ་ན།

ད་ཡིན་ན་ད་གསལ་བ། བཀྲག་མདངས་དང་ལྡན་པ་འོད་འཚེར་བ་ལ་སོགས་པ་སྟོབས་ཤུགས་དང་ལྡན་པ་ལ་སོགས་པ་དོན་ཡོད་ན་འགྲུབ་རྒྱུ་རེད་མོ། རྩོམ་གྱི་བསྟན་དོན་དེ་ཡིན་ན་ད་སྡུག་བསྔལ་ཅན་ཟིག་ཡིན་ན་དེ་སྐྱོ་བ་ཅན་ཟིག་ད་ཚོ་གི་གི་ཡུལ་ལྗོངས་འབྲི་བྱ་གི་སྟེང་དུ་ནི་ཉམས་དེ་ཅི་ཟིག་ཡིན་གོ་གི་སྤྱིར་བཏང་གི་བཀྲག་ཤོར་བ་ཟིག་ཡིན་རྒྱུ་རེད་རབ་རིབ་ཟིག་ཡིན་རྒྱུ་རེད་སྨུག་པ་ཟིག་འཐིབས་དོ་ཁ་ན་དེ་མོ་ཟིག་ཡིན་རྒྱུ་རེད།

ཕྱི་ཉིན་ནམ་མ་ལངས་གོང་དུ་ང་རང་ཁོ་མོ་དང་འགྲོགས་ཏེ་བླ་བྲང་ལ་ཆས་པ་ཡིན། ཞོགས་པའི་སྐྱ་རེངས་ཀྱི་བུ་མོ་མགུལ་པར་ཐུན་མཚམས་ཀྱི་ཆུ་འཛིན་དམར་སེར་གྱི་རྒྱན་ཆ་བཏགས་ནས་ཤར་ཕྱོགས་ཀྱི་རི་རྩེ་ལས་འཛུམ་མུལ་ལེར་བྱུང་བ་དང་དགུང་ཨ་སྔོན་སྔོ་ཞིང་དྭངས་ལ་སོ་མ་ཆུས་བཀྲུས་པའི་ནོར་བུ་སྔོན་པོ་ལེབ་མོ་ཆེན་པོ་ཞིག་དང་འདྲ། ཟི་ལིང་གི་ཙོང་ཆུ་ལྟ་བ་རིང་མོ་ནི་ད་དུང་འཁྱགས་རོམ་གྱི་སྦུབས་ན་གཉིད་དུ་ཡུར་ཏེ། སྐབས་རེ་སྔུར་པ་ཡང་མོ་འཐེན་པ་དང་རླབས་ཆེའི་གཞུང་ལམ་དུ་རླངས་འཁོར་རེ་གཉིས་ཀྱིས་དུང་སྒྲ་སྲུང་སྲུང་སྒྲོག་བཞིན་ཤར་ཕྱོགས་སུ་རྒྱུག་གིན་གདའ།

ཡོད་ཀི་མོ་ར། ནམ་མཁའ་སྔོ་ཞིང་གཙང་བ། ནམ་མཁའ་རྒྱ་ཆེ་བ་ཁོད་ཡངས་པ། དུམ་བུ་ཟུར་གྱི་དབང། དེའི་མཇུག་གི་ཟི་ལིང་གི་ཙོང་ཆུ་ལྟ་བ་རིང་མོ་ནི་ད་དུང་འཁྱགས་རོམ་གྱི་སྦུབས་ན་གཉིད་དུ་ཡུར་ཏེ་སྐབས་རེ་སྔུར་པ་ཡང་མོ་འཐེན་པ་དང་འདི་ཡིན་ན་ད་ཉམས་ཡོད་ཀ་མེད་ཀི། ཉམས་ཡོད་རྒྱུ་རེད།

རང་རྩ་བཀྲ་ཤིས་མཚོ་དེ་མཛེས་མ་མཆོག་ཏུ་གྱུར་པ་ཟེར་ར་སྙམ་པའི་བསམ་ཚུལ་དེ་གཙོ་བོ་གང་གི་སྟེང་གི་ཤེས་གོ་ཟེར་ན་ད་བང་ཆེན་པ་གི་ཁ་བརྡ་ར་བང་ཆེན་པ་གི་སྤྱོད་པ་གི་སྟེང་གི་ད་ཤེས་ཐུབ་ནི་རེད་སྤྱོད་པ་གི་སྟེང་གི་ཤེས་ཐུབ་ན་ད་ཕྱིར་གསེར་སྐྱེས་འདྲ་བ་རེད་ད། ད་ལྟ་དུ་རྩོམ་གི་ནང་ན་འདི་གའི་སྤྱོད་སྒོ་མོ།

ཅི་ཞིག་རང་གིས་ཀྱང་མ་ཚོར་བར་རྟ་ལས་བབས་ཏེ་ཟེར་ན་གོ་ག་འུ་ཅག་ཤེས་གི་མོ་ར་ད་འདི་ཚུར་ཚོང་ཐུག་གི་རང་རྩ་བཀྲ་ཤིས་མཚོ་ཡག་མ་ཟིག་ཡིན་པ་ཤེས་ཐུབ་ནི་རེད་ད་བང་ཆེན་པ་ཟེར་ན་ད་དེ་རང་ན་ག་ག་ཞེ་ཞེ་ཀྱང་འདི་དཔོན་པོ་ཟིག་རེད་མོ་ར་དཔོན་པོ་རེད་མོ་འོ་ན་རང་རྩ་བཀྲ་ཤིས་མཚོ་ཟེར་ན་སྤྱིར་བཏང་གི་ཡིན་ན་ད་མི་སེར་ཟིག་རེད་མོ་ད་ཨ་དཔོན་པོ་ཟིག་གི་མི་སེར་ཟིག་ག་སྐད་ཆ་ཆི་གི་བཤད་རྒྱུ་རེད་རྟ་ཐོག་གི་བརྡ་དང་རྒྱང་གི་བརྡ་དང་ཨ་རོ་ཆེན་པོ་བཤད་རྒྱུ་རེད་མོ་ར།

འདི་ད་ལྟའི་ཆི་ཟིག་མཚོན་གི་ཟེར་ན། བང་ཆེན་པ་འདིས་རང་རྩ་བཀྲ་ཤིས་མཚོ་ཝེར་གི་ནི་ར་ལྟ་རང་རྩ་བཀྲ་ཤིས་མཚོ་གི་ཡག་མ་གི་གཟི་བྱིན་དེ་མ་བཟོད་ལ་ལྟ་རང་གི་རང་གི་ར་ཚིག་འདི་ར་མ་ཤེས་གི་ད་དུས་དང་དང་ར་མོ་ར། ཨ་དེ་ནོ་ད་གི་ད་ཡ་འདི་བང་ཆེན་པ་འདིས་སེམས་ལ་དྲན་ནོ་ར། སྤྱོད་པ་གི་སྟེང་དུ་ནི་ད་རང་རྩ་བཀྲ་ཤིས་མཚོ་འདི་ངེས་ངེས་གི་ཡག་མ་ཟིག་ཡིན་པ་ཤེས་ཐུབ་ནི་རེད། ཨ་ཡ་འདི་ཉང་ཨ་ད་ཨོ་ཆེ་ད་ཤ་ཀུ་ནོ་གསེར་གྱི་འདྲ་བ་ཨ་ད་ཟེར་ར་རྒྱུ་རེད། འདི་གཅིག་རེད། འདི་སྟེང་གི་ར་ཤེས་ཐུབ་གི།

འོ་ན་འདི་རྩོད་པའི་གོ་རིམ་གྱི་ཁྲོད་དུ་ནི་ལྟ་འགྲོ་རྡོ་རྗེ་ཀྱི་མི་རྒྱུད་ཀྱི་རྩིས་མཐོང་ལ་གོང་བཀུར་བྱེད་པའི་གཤིས་ཀ་དེ་མངོན་བཏང་ནི་རེད། རྩོད་པའི་གོ་རིམ་དེ་བཤད་གོ་ནོ་གི་ཁྲོད་དུ་ནི་རོང་བཟའ་བཀྲ་ཤིས་མཚོ་ར་ཨ་མ་རྒན་མོ་གཉིས་ཀྱི་གཤིས་ཀ་དང་འགྱུར་བ་བྱུང་བཏང་ནི་རེད། བརྩམས་སྒྲུང་གི་བྱུང་རིམ་ཡོངས་སུ་རྫོགས་པ་གྱི་རྩ་བའི་རྩ་བ་གང་ལ་རག་ལས་འདུག་གི། རོང་བཟའ་བཀྲ་ཤིས་མཚོ་ཡག་མ་ཟིག་ཡིན་པ་ག་ན་རག་ལས་ནི་རེད།

ཚང་མ་ཤེས་ནི་རེད་ད་བརྩམས་སྒྲུང་སོགས་ཀྱི་ནང་ངེས་པར་དེ་གཉིས་ན་བྱུང་རིམ་ཅན་ཟིག་ཡིན་དགོས་ནི་རེད་དེ་ཚང་མ་ཤེས་ནི་རེད་འོན་ཀྱང་བྱུང་རིམ་ཟེར་ནི་དེ་ཆི་མོ་ཟིག་རེད་ཟེར་ན་དེ་གཉིས་ན་རང་ང་རང་ང་གཏམ་རྒྱུད་ཀྱི་འཕེལ་ཕྱོགས་ཟིག་མ་རེད། བྱུང་རིམ་གྱི་རྩ་བ་དེ་ནི་གང་ན་ཡོད་ནི་རེད་རྒྱུ་འབྲས་ཀྱི་སྟེང་ན་ཡོད་ནི་རེད། འུ་ཚོ་ད་རྩོམ་རིག་སློབ་ཁྲིད་ཀྱི་ས་ཚོད་ཤོད། བྱུང་རིམ་དང་གཏམ་རྒྱུད་ཀྱི་ཁྱད་པར་བཤད་མྱོང་བཤད་མྱོང་རྒྱུ་རེད་མོ་ར།

ཨ། ལྟ་མོ་ཟེར་ཡ་དེ་ནོར་ལྟ་ཀུན་འདས་རང་ཚ་བཀྲ་ཤིས་ཚོགས་ཀྱི་གཟིགས་བཤད་འདི་ཐོག་མར་གསེར་གྱིས་བྲིས་ཏེ་གཡོག་ན་གཟིགས་ཡིན་པ་འདྲི་ཐུབ་སོང་གཟིགས་ཐུ་ནོ་དུས་བཙོན་ལ་ཚོང་གྱིན་ན་དམ་གྱི་གཞུང་རིང་ལགས་དམངས་གཟིགས་ཀ་བརྟན་པོ་གཟིགས་བཏང་དང་གཟིགས་འདི་ཁུ་གུ་བཙོན་གི་བཟང་ཆ་རེད།

ཨ་ན་མི་ན་ཡིན་དགོངས་ནས། ཚིག་གི་སྦྱོར་བ་གི་སྟེང་དུ་ནི། ཨ་དེ་རིང་ནངས་ཀ་གི་བཤད་གོ་ནོ་གི་ཅིག་གི་ནས་དེ། ཕྱི་སྐད། ཨ་ཕྱི་སྐད་ཟེར་ག་ཚིག་སྐད་ཟེར་ཤིག་དང་ད་ཚོ་མི་རིགས་ཀི་སྐད་ཆ་གི་ཁྱད་ཆོས་དེ་ཉམས་བཅུག་ནི་རེད། དེ་ནི་ད་ཀི་མི་རིགས་ཀི་སྐད་ཆ་གི་ཁྱད་ཆོས་ཡོད་པ་ཟེར་གོ་ནོ་དེ་ཐོག་མར་བཟང་ཆ་ཡིན་ནི་རེད་འོན་ཀྱང་དེ་ལ་ཀི་ན་འུ་ཚོ་ད་རུང་འདང་རྒྱག་རྒྱུ་ཡོད་ནི་རེད། ཨ་མི་རིགས་རང་གི་སྐད་ཆ་བཤད་ཚུལ་ངོ་མ་ཟིག་རེད་མ་གཏོགས་ད་ད་ལྟ་གི་ཉིན་ན་བཤད་གོ་ནོ་གི་ཅིག་ལོ་ཙཱ་གི་སྐད་དང་འདྲ་བ་ཟིག་རྩོམ་གི་ནང་མ་ཐོན་ན་ད་མི་རིགས་ཀི་ཁྱད་ཆོས་ཡོད་པ་དེ་ཟིག་བཤད་གོ་ནི་རེད།

སྐད་ཆ་གསར་བ་འབྱུང་དགོས་ནོ་གི་རྒྱུ་མཚན་ཅི་ནི་རེད་ཟེར་ན་སྤྱི་ཚོགས་འཕེལ་རྒྱས་ཟིག་ག་སོང་ནི་རེད་མི་གི་སེམས་ཁམས་ར་འཕེལ་རྒྱས་རེད་མི་གི་འཚོ་བ་ར་འཕེལ་རྒྱས་རེད་འཕེལ་རྒྱས་དང་བསྟུན་ཏེ་དོན་གྱི་ཕྱིར། སྐད་ཆ་གསར་བ་ཟིག་མ་ཡོང་ན་ད། དོན་དག་གསར་བ་དེ་སྐད་ཆ་རྙིང་བ་ཟིག་གིས་བཤད་མི་ཐུབ་ནི་དུས་ཚོད་ཟིག་ཡོང་ནི་རེད། གོ་ག་ད་འདི་ཚང་མ། ཨོ་དོན་འུ་ཚོ་ཉིན་ན་འོ་ཁམས་སྐྱེས་ཚོ་ཉིན་ན་ཉིན་ན་མང་བ་གི་ཟིག་མཉམ་བཞག་གི་མ་རེད་ད། ཚང་མ་ཟིག་བཤད་ན་ཨོ་རྩོམ་ཅིག་ནོ་ཧྲ་གི་ཟིག། མི་རིགས་ཀྱི་སྐད་ཀྱི་ཁྱད་ཆོས་ཡོད་གི་ད་བཟང་ཆ་ཁོ་ན་ཟིག་གི་ཡིན་ན་བསམ་སྡོད་ནི་རེད། འོན་ཀྱང་ཆེས་དེ་ར་ཉིན་ན་ད་ལྟ་བཤད་གོ་ནོ་ཉིན་ན་སྐད་ཆ་གསར་བ་དེ་ལ་དགེ་མཚན་ར་ཡོད་ནི་རེད། དགེ་མཚན་ར་ཡོད་ནི་རེད། དེ་ན་ཡིན་ན་ར་ཅིའི་དོན་དག་གསར་བ་དེ་ར་སྐད་ཆ་རྙིང་བ་ཟིག་གིས་བཤད་ཀྱི་ཡིན་ད་ཟེར་ཚོད་ད། སྐད་ཆ་རྙིང་བ་དེས་དོན་དག་གསར་བ་དེ་བཤད་ན་འོ་ཆིག་ལོག་བྱོས་ནི་ཟེར་ན་ད་ཞིབ་ཆ་ཡོད་ནི་མ་རེད།

ཕྱི་གླིང་གི་ཚིག་གི་སྦྱོར་བ་དང་རྒྱ་གི་ཚིག་གི་སྦྱོར་བ་དང་མ་ཡོང་ཐབས་མེད་ནི་རེད་ད། ཨ་འདི་གཉིས་ལ་སྐད་ཆ་གི་འཕེལ་རྒྱས་ཟིག་རེད་ཨ། ད་གང་ལྟར་སྒྲུང་ར་རྟ་ནག་སྒྲུང་འབྲི་བའི་སྐབས་དུ་ན་དེ་ལྟ་བུའི་སྐད་ཆ་གསར་བ་མེད་ཀི་མེད་ནུ་གི་ལྟ་གི་ད་འུ་ཚོ་མི་རིགས་ཀྱི་སྐད་ཆ་ངེས་ཤེས་ཀྱི་ན་གི་གི་བཟང་ཆ་རེད་དགེ་མཚན་རེད་ད། ཡག་ཏུ་རེད་དེ་ན་བཟའི་ད་འུ་ཚོ་རྟ་ནག་སྒྲུང་འབྲི་གི་སྒྱུ་རྩལ་གྱི་ཁྱད་ཆོས་དེ་ལ་འདི་མོ་གི་ཨ་ངས་རགས་བཤད་བཏང་ནི་རེད་ད་དང་མོ་དེ་འུ་ཚོས་བསམ་བློ་གི་ཆ་ནས་བཤད་ནི